རྒྱ་ཆེ་བའི་གསན་མཁན་རྣམ་པ་ཨེ་ཞི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོའི་སྐད་ཀྱི་ཐད་གཏོང་ལས་རིམ་ད་ལྟ་འགོ་འཛུགས་རྒྱུ་ཡིན་ང་གས་ཐོ་ཨེ་ནི། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོའི། བོད་ཟླ་བརྒྱད་པའི་ཚེས་ཉེར་དྲུག་དང། སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བཅུ་བའི་ཚེས་བཅུ། རེས་གཟའ་མིག་དམར་ཉིན་གྱི་ལས་རིམ་ཁག། ངས་རྣམ་པ་ཚོར་འཚམས་འདྲི་དང་བཅས་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ཡིན། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་གི་ཐོག་མར། རྒྱལ་སྟོན་དུས་ཆེན་སྐབས་སུ་རྒྱ་ནག་གིས་ལྷ་སའི་གཙུག་ལག་ཁང་གཙོ་བྱས་པའི་མཆོད་མཇལ་བྱ་ཡུལ་ཁག་སྒོ་བརྒྱབ་སྟེ། དད་ལྡན་མི་མང་མཆོད་མཇལ་བྱ་རུ་བཅུག་མེད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ང་ཚོའི་གསར་འགོད་པས་ས་གནས་ནས་བཏང་ཡོང་བའི་གནས་ཚུལ་གྱི་ནང་དུ། སྐྱབས་རྗེ་གཟིགས་རྒྱབ་རིན་པོ་ཆེ་མཆོག་ནས་མི་མང་ལ་ཚེ་དབང་དང། ཡུན་རིང་བོད་དོན་རྒྱབ་སྐྱོར་གནང་མཁན་ཨ་རིའི་གྲོས་ཚོགས་འཐུས་མི། ལྕམ Dianne Feinstein དགོངས་པ་རྫོགས་པར་དམིགས་བསལ་སྨོན་ལམ་ཞིག་འཚོགས་ཡོད་པའི་སྐོར་གྱི་གནས་ཚུལ་ཞུ་རྒྱུ་དང།
མཇུག་མཐར།

རྒྱ་ནག་གི་རྒྱལ་སྟོན་དུས་ཆེན་ཟེར་བའི་སྐབས་སུ། རྒྱ་ནག་གཞུང་གིས་ལྷ་སའི་གཙུག་ལག་ཁང་གཙོ་བྱས་པའི་མཆོད་མཇལ་བྱ་ཡུལ་ཁག་སྒོ་བརྒྱབ་སྟེ། དད་ལྡན་མང་ཚོགས་མཆོད་མཇལ་ལ་བཏང་མེད་པ་རེད། སྤྱི་ཟླ་བཅུ་བའི་ཚེས་འགོ་ནས་བཟུང་རྒྱ་ནག་གིས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཟེར་བ་བཙུགས་ནས་ལོ་ངོ་བདུན་ཅུ་དོན་བཞི་འཁོར་བའི་དུས་སྟོན་དང་འབྲེལ། ཉིན་གྲངས་བརྒྱད་ཀྱི་རིང་གུང་སེང་བཏང་བའི་ནང།

སྤྱི་ཟླ་དགུ་པའི་ཟླ་མཇུག་ནས་བཟུང་རྒྱ་ནག་གཞུང་གིས་རྒྱལ་སྟོན་དུས་ཆེན་དང་ཟླ་མཆོད་དུས་ཆེན་གྱི་བདེ་འཇགས་ཡིན་པའི་སྐོར་བརྗོད་ནས་ལྷ་ས་ཁུལ་དུ་ཉེན་རྟོག་པ་འགྲེམས་འཇོག་གིས་ཞིབ་བཤེར་བྱེད་འགོ་ཚུགས་འདུག་ལ། རྒྱ་ནག་གཞུང་འབྲེལ་གསར་ལམ་གྱིས་གནས་ཚུལ་སྤེལ་བའི་ནང་དུ། དུས་ཆེན་དེ་གཉིས་རིང་ལྷ་ས་ཁུལ་དུ་ཡུལ་སྐོར་བ་ས་ཡ་གཅིག་དང་འབུམ་དགུ་ལྷག་ཡོང་ཡོད་པའི་སྐོར་བཀོད་ཡོད་པ་དང། གུང་སེང་རིང་ལྷ་ས་ཁུལ་དུ་ཡུལ་སྐོར་འགྲེམས་སྟོན་ཁང་དང་གནའ་ཤུལ་ཁག་ལས་མཆོད་མཇལ་བྱེད་ས་ཁག།

ཟླ་འདིའི་ཚེས་ལྔ་ནས་དགུའི་བར་ཉིན་གྲངས་ལྔའི་རིང་བོད་མིའི་སྒྲིག་འཛུགས་གཙོ་བྱས་པའི་བོད་ཀྱི་ཆོས་དང་རིག་གཞུང་སོགས་ལ་རྒྱུས་ལོན་གནང་ཡོད་པ་དང། སོག་ཡུལ་ནས་ཕེབས་པའི་ན་གཞོན་རྗེ་ཡུང་ཨུན་དྲ་ཁ་ལགས་ཀྱིས་ང་ཚོ་འདིར་ཡོང་སྟེ་ཉམས་མྱོང་མང་པོ་ཞིག་གསོག་ཡོད་པ་སྟེ། བཙན་བྱོལ་བོད་མིའི་གནས་སྟངས་དང་ལྷག་པར་དུ་གོང་ས་ཏཱ་ལའི་བླ་མ་མཆོག་ནི་ནང་བའི་དབུ་ཁྲིད་ཙམ་མིན་པར། བོད་མི་གཙོ་བྱས་པའི་འགྲོ་བ་མི་ས་ཡ་མང་བའི་མགོན་སྐྱབས་ཡིན་པ་དེ་རྡ་རམ་ས་ལར་ཕེབས་ཏེ་ཧ་གོ་བྱུང་ལ།

སོག་ཡུལ་ནང་སངས་རྒྱས་ཀྱི་བསྟན་པ་སྤྱི་དང། ལྷག་པར་དུ་དགེ་ལུགས་པའི་བསྟན་པ་ཤུགས་ཆེར་དར་སྤེལ་མཛད་པའི་དུས་སྐབས་དེར། བསྟན་པ་ཕྱི་དར་ལ་ངོས་འཛིན་བྱེད་སྲོལ་ཡང་ཡོད་པ་རེད། གཞན་རྒྱལ་མཆོག་སྐུ་ཕྲེང་བཞི་བ། ཡོན་ཏན་རྒྱ་མཚོ་སོག་ཡུལ་དུ་སྐུ་འཁྲུངས་བ་དང། རྒྱལ་མཆོག་སྐུ་ཕྲེང་ལྔ་བ་ངག་དབང་བློ་བཟང་རྒྱ་མཚོ་མཆོག་ལ། སོག་པོ་གུ་ཤྲི་ཁང་གི་རྒྱབ་སྐྱོར་ལ་བརྟེན་ནས། བོད་ཀྱི་ཆོས་སྲིད་གཉིས་ཀྱི་དབུ་ཁྲིད་དུ་མངའ་གསོལ་ཞུས་པ་སོགས། བོད་སོག་གཉིས་བར་དམིགས་བསལ་གྱི་འབྲེལ་བ་བྱུང་ཡོད་པ་ལོ་རྒྱུས་ནང་གསལ་ཡོད་པ་རེད། གཟིགས་རྒྱབ་རིན་པོ་ཆེ་མཆོག་གིས་མི་མང་ལ་ཚེ་དབང་དང་མཉམ་དུ། ཡུན་རིང་བོར་བོད་དོན་ལ་རྒྱབ་སྐྱོར་གནང་མཁན་ཨ་མེ་རི་ཀའི་གྲོས་ཚོགས་འཐུས་མི་ལྕམ Dianne Feinstein ལགས་དགོངས་པ་རྫོགས་པར་སྨོན་ལམ་འཚོགས་ཡོད་པའི་སྐོར། ང་ཚོའི་གསར་འགོད་པ་ཇོ་ལེབ་ཆོས་འཕེལ་གྱིས་ནིའུ་ཡོག་གི་གྲོང་ཁྱེར་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནོངས། ནིའུ་ཡོག་དང་ནིའུ་ཇར་སིའི་བོད་རིགས་སྤྱི་མཐུན་ཚོགས་པའི་གོ་སྒྲིག་བཞེས་ཏེ། ཕྱི་ཟླ་བཅུ་བའི་ཚེས་བརྒྱད་ཉིན་གྱི་ཉིན་ནི། ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་དུ་ཡོད་པའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་དུ། བྱེས་ཀྱི་གདན་ས་བཀྲ་ཤིས་ལྷུན་པོའི་མཁན་པོ་སྐྱབས་རྗེ་གཟིགས་རྒྱབ་རིན་པོ་ཆེ་མཆོག་ནས། ས་གནས་ཀྱི་དད་ལྡན་མང་ཚོགས་ལ་ཚེ་དབང་གནང་ཞིང། དེ་བཞིན་རིན་པོ་ཆེ་མཆོག་དབུ་བཞུགས་ཐོག་དགེ་འདུན་པ་དང་མི་མང་རྣམས་ཀྱིས། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག། སྐུ་ཚེ་ཡུན་རིང་བརྟན་ཕྱིར་ཞབས་རིམ་གསོག་སྒྲུབ་དང། ཉེ་བའི་ཆར་འདས་གྲོངས་སུ་ཕྱིན་པའི་ཨ་རིའི་གྲོས་ཚོགས་གོང་མའི་འཐུས་མི། ཡུན་རིང་ཞིག་བོད་དོན་རྒྱབ་སྐྱོར་གནང་མཁན། ལྕམ Dianne Feinstein དགོངས་པ་རྫོགས་པར་དམིགས་བསལ་སྨོན་ལམ་ཞིག་འཚོགས་གནང་སོང། ཆོས་རྣམས་རྒྱ་མཚོ་རབ་ཏུ་མཐོང་བྱེད།

གིས་ང་རང་ཚོ་དབང་བསྐུར་རྒྱུད་བཤད་མན་ངག་གནང་བའི་གི་ད་བཀའ་དྲིན་གསུམ་ལྡན་གྱི་རྩ་བའི་བླ་མ་ཟེར་ནས་ད་ཚེ་འདི་དང་ཕྱི་མ་ཡོངས་ཀྱི་མགོན་སྐྱབས་གནང་མ་སོང་ན་ད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཉག་གཅིག་ཆགས་ཀྱི་ཡོད་རེད་ད་ང་ཚོ་ལ་ཡ་སྐྱབས་ཡུལ་རེ་ས་བྱེད་ས་ཁོང་མ་གཏོགས་ཡོད་མ་རེད་བྱས་ཙང་ཁོང་གི་བཀའ་དྲིན་ལ་བརྟེན་ནས་ང་རང་ཚོ་གི་ད་ལྟའི་གི་གནས་སྟངས་ལ་ཡང་བཙན་བྱོལ་ང་རང་ཚོ་བོད་པ་བཙན་བྱོལ་ག་བ་ཡོད་པ་ཡིན་ན་ཡང་ཨ་ནི་དཔེ་མི་སྲིད་པའི་ཅིག་གི་མགོ་ཁྱག་ཁྱག་བྱེད་ཡ་ད་བཙན་བྱོལ་ནང་ནས་བཙན་བྱོལ་མི་གཞན་དང་མི་འདྲ་བ་ཡོང་ཐུབ་ཡ་ཨོ་ད་དེ་བླ་མའི་བཀའ་དྲིན་ཉག་གཅིག་ལ་བརྟེན་ནས་ཡོང་པ་རེད་བྱས་ཙང་འདི་ང་ཚོ་གི་ཡིན་གཅིག་མིན་གཅིག་དགོངས་པ་བཞེས་དགོས་རེད། བྱས་ཙང་འདི་དཔེ་མི་སྲིད་པ་གལ་ཆེན་པོ་རེད། སྤྱི་ནོར ྋགོང་ས ྋསྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་གི་བཀའ་སློབ་གསུང་བཤད་གནང་བ་རྣམས། རྒྱུན་གཏན་ཁྱིམ་ཚང་སོ་སོའི་ནང་གཞོན་སྐྱེས་ཚོ་ལ་ཉན་འཇུག་རྒྱུ་གལ་ཆེན་པོ་ཡིན་པ་དང། བོད་མི་རྣམས་ཀྱིས་ཐུགས་མཐུན་ཁྲིམས་གཙང་གནང་དགོས་པ་ཤིན་ཏུ་གལ་ཆེན་པོ་ཡིན་པའི་སྐོར་བཅས་གསུངས་གནང་སོང།

དེ་གཅིག་རེད། ད་གཉིས་པ་དེ་ལ་ཡང། ད་ཅིག་ཁྲོ་ཤོས་རེད་ངས་གལ་ཆེན་པོ་དྲག་ཅིག་མཐོང་གི་ཡོད་པའི་བཟོ་འདྲ་མེད་པའི་བཟོ་འདྲ་འདྲ་པོ་ཅིག་སོ་སོ་རྣམ་པ་ཚོ་དགོངས་པ་བཞེས། གོང་ས་མཆོག་གིས་བཀའ་སློབ་འདི་ཚོ་ཡང་ནས་ཡང་དུ་ནང་ལ་བཏང་དགོས་ཡ་དེ་དཔེ་མི་སྲིད་པ་གལ་ཆེན་པོ་རེད། གཟིམ་ཁང་ནང་ལ། རེད་བ། ད་ང་རང་ཚོ་མ་འོངས་པ་ལ་ཡང་གོང་ས་མཆོག་གིས་གསུང་སྐད་དེ་ཚོ། ད་ལྟའི་གི་མི་རབས་དང་མི་རབས་མི་རབས་རྗེས་མ་དེ་ཚོ་ལ་ག་ལེ་ག་ལེ། གསུང་ངོ་མ་ཤེས་པའི་དུས་ཚོད་ཅིག་ཉག་ཕྲ་པོ་ཅིག་ཆགས་ཡག་གི་ཉེན་ཁ་ཡོད། ཁྱེད་ཀྱི་བཀའ་སློབ་དེ་ཚོ་ཡང་ནས་ཡང་དུ་བཏང་ཐུབ་ན་དགེ་བའི་བག་ཆགས་ཅིག་ད་ཡིན་པ་བྱེད། དེ་གི་ནང་ཚན་བྱང་ཆུབ་ཀྱི་སེམས་ཀྱི་བག་ཆགས་གཞན་དང་མི་འདྲ་བ་ཨོ་ད་བཞག་ཐུབ་ཡ་ལ་དཔེ་མི་སྲིད་པའི་དགེ་བ་བཟང་པོ་ཡོད་རེད་བསམ་བསམ་འདྲ་པོ་ཅིག་ཨོ་ད་དེ་འདྲས་ཅིག་གིས་དཔེ་མི་སྲིད་པའི་གལ་ཆེན་པོ་རེད། བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ནོར་བུ་ཚེ་རིང་ལགས་ཀྱིས། སྐྱབས་རྗེ་གཟིགས་རྒྱབ་རིན་པོ་ཆེ་མཆོག་ཨ་རིར་ཕེབས་པ་དང་སྟབས་བསྟུན་ནས། ས་གནས་མི་མང་ལ་ཆོས་འབྲེལ་སྩལ་གནང་བར་ཐུགས་རྗེ་ཆེ་ཞུས་གནང་སོང། ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཇོ་ལེབ་ཆོས་འཕེལ་ཡིན།
བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་མེག་སི་ཀོ་རུ་ཕེབས་ནས་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་འཐུས་མི་རྣམ་པར་མཇལ་འཕྲད་གནང་བ་སོགས་ཀྱི་སྐོར་ནས་རྡོ་རྗེ་མཚོས་གནས་ཚུལ་ཕྱོགས་བསྡུས་ཞུ་བ་ཞིག་ལ་གསན་རོགས་གནང།
ཟླ་འདིའི་ཕྱི་ཚེས་ལྔ་ནས་དྲུག་བར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ལ་ཏིན་ཨ་མི་རི་ཀའི་རྒྱལ་ཁབ་ཀོ་ལོམ་བི་ཡའི་ནང་གཞུང་འབྲེལ་ཕྱོགས་སྐྱོད་ཀྱི་ལས་རིམ་ཁག་ལེགས་འགྲུབ་ཀྱིས་ཕྱི་ཚེས་བདུན་གྱི་ཕྱི་དྲོ་མེག་སི་ཀོ་རུ་ཕེབས་ནས་མཛད་འཕྲིན་ཁག་བསྐྱངས་ཡོད་པ་དང།

མེག་སི་ཀོ་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ནང་ཁྱོན་བསྡོམས་འཐུས་མི་ཉི་ཤུ་རྩ་ལྔ་ཡོད་པ་དང་སྲིད་སྐྱོང་མཆོག་གི་མཛད་འཕྲིན་ལས་རིམ་དག་གྲོས་ཚོགས་འཐུས་མི་རེ་རེ་གིས་འགན་འཁུར་བཞེས་ཏེ་ལས་རིམ་གོ་སྒྲིག་སྣ་ཚོགས་ཞུ་བཞིན་ཡོད་ཅེས་སྐུ་ཚབ་དོན་གཅོད་འཇིགས་མེད་ཚེ་རིང་ལགས་ཀྱིས་ངོ་སྤྲོད་གནང་བྱུང། མེག་སི་ཀོ་ལ་གྲོས་ཚོགས་འཐུས་མི་ད་ལྟ་རྒྱབ་སྐྱོར་ཚོགས་པ་ནང་ལ་རྒྱབ་སྐྱོར་གནང་མཁན་མི་ཉི་ཤུ་རྩ་ལྔ་ཞིག་ཡོད་རེད་དེ་ནས་དེབ་སྐྱེལ་རང་བྱས་ནས་ཚོགས་མི་རང་ལ་འཛུལ་མཁན་དེ་མི་བཅུ་དགུ་ཞིག་ཡོད་དུས་ག་ལ་ལས་རིམ་ཚང་མ་སྐུ་ངོ་སྲིད་སྐྱོང་ལས་རིམ་ཞོགས་ཇ་ནས་བྱས་ནས་དགོང་དག་བར་དུ་ག་རེ་གནང་ན་ཚང་མ་གྲོས་ཚོགས་འཐུས་མི་རེ་རེ་གིས་འགན་འཁྱེར་བྱས་ནས་ད་གོ་སྒྲིག་ཞུས་བསྡད་ཡོད་རེད་གཙོ་བོ་ཚོགས་གཙོ Deputy Salvador Caro རེད་དེ་ཡིན་ནའི་ལས་རིམ་ཚང་མ་གྲོས་ཚོགས་འཐུས་མི་རེ་རེ་རེ་གིས་ཕྱི་འགན་ཚེས་འཁྱེར་བྱས་བརྒྱད་ནས་ནས་གྲོས་ཚོགས་འཐུས་མི་ཁག་ཅིག་གསེར་སྐུ་མགྲོན་ཉི་ཤུ་ལྷག་དང་ལྷན་དུ་ཞོགས་ཇ་དང་མཉམ་དུ་མཇལ་མོལ་གནང་བ་དང། དེ་རྗེས་གྲོས་ཚོགས་འཐུས་མི་ཁག་ཅིག་གི་གོ་སྒྲིག་འོག་ས་གནས་ཀྱི་སློབ་གྲྭ་ཆེན་མོའི་ནང་བོད་དོན་གཏམ་བཤད་དང། ཡང་དཔེ་སྐྲུན་ཁང་ཞིག་གི་ནང་བོད་ཀྱི་རང་དབང་འཐབ་རྩོད་དང ྋགོང་ས་མཆོག་གི་མ་འོངས་ཡང་སྲིད། བོད་ནང་གི་ཆོས་དད་རང་དབང་སོགས་བརྗོད་གཞི་འདྲ་མིན་གྱི་ཐོག་གསུང་བཤད་གནང་ཡོད་འདུག་གཞན་ཡང་ལྷོ་ཨ་མི་རི་ཀའི་ནང་ཁྱོན་བསྡོམས་བོད་དོན་རྒྱབ་སྐྱོར་བ་བཅུ་དྲུག་ཡོད་ཅིང་དེ་དག་ཁྲོད་མེག་སི་ཀོ་རུ་ཡོད་པའི་ཚོགས་པ་གསུམ་གྱིས་ཕྱི་ཟླ་བཅུ་པའི་ཚེས་བརྒྱད་ཉིན Casa Tibet Mexico ཞེས་པའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཁང་དུ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལ་ཕེབས་བསུ་དང་བཅས་ལས་བསྡོམས་སྙན་སེང་ཞུས་གནང་ཡོད་པ་མ་ཟད། མ་འོངས་པར་ལྷོ་ཨ་མི་རི་ཀའི་མངའ་ཁུལ་གྱི་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་གིས་ལས་དོན་སྒྲུབ་ཕྱོགས་ཐོག་དམིགས་བསལ་གྲོས་བསྡུར་གནང་ཡོད་པའི་སྐོར་ལ་ཏིན་ཨ་མི་རི་ཀའི་བོད་ཀྱི་སྐུ་ཚབ་དོན་གཅོད་པ་འཇིགས་མེད་ཚེ་རིང་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་མཚམས་སྦྱོར་གནང་ཡོད།
སྤྱི་ཟླ་བཅུ་པའི་ཚེས་བརྒྱད་ལ Casa Tibet མེག་སི་ཀོ་གི་ཚོགས་ཁང་ནང་ལ་ལྷོ་ཨ་མེ་རི་ཀའི་ནང་ལ་བོད་དོན་རྒྱབ་སྐྱོར་ཚོགས་པ་བཅུ་དྲུག་ཅིག་ཡོད་རེད་བཅུ་དྲུག་ནང་ནས་ཚོགས་པ་གསུམ་དེ་དེ་མེག་སི་ཀོ་ཡོད་དུས་ཚོགས་པ་གསུམ་དེ་ཨ་ནི Casa Tibet གཅིག་བྱས་ཨེ་ནི Voces de Tibet ལ་ནི་གཉིས་བྱས་ཨེ་ནི Tibet MX དང་ནི་གསུམ་ཡོད་རེད་ཨེ་ནི་ཁོང་ཚོ་གསུམ་གྱིས་ཨེ་ནི་སྐུ་ངོ་སྲིད་སྐྱོང་མཆོག་ལ་ཕེབས་བསུ་དང Casa Tibet ཀྱི་རྒྱལ་གཞན་ཡང་དགོང་མོ Newsweek སྟེ་བདུན་རེའི་གསར་འགྱུར་དུས་དེབ་ཅེས་པའི་གསར་ལས་ཁང་གིས་སྲིད་སྐྱོང་མཆོག་ལ་བཅར་འདྲི་བྱས་ཡོད་པའི་སྐོར་སྐུ་ཚབ་དོན་གཅོད་ཁོང་གིས་མུ་མཐུད་ངོ་སྤྲོད་གནང་ཡོད། ཕྱི་ཚེས་བདུན་གྱི་ཕྱི་དྲོ་སྲིད་སྐྱོང་མཆོག Mexico གྱི་གྲོས་ཚོགས་འཐུས་མི་སྐུ་ཞབས་སཱ་བྷ་དོ་ཁཱ་རོ་དང་ལྷན་དུ་ཡུལ་དེའི་རྒྱལ་སར་རྟེན་གཞི་བྱས་པའི་བློ་གསལ་གླིང་ཆོས་ཚོགས་སུ་འཚམས་གཟིགས་གནང་བ་དང། སྐབས་དེར་འབྲས་སྤུངས་བློ་གསལ་གླིང་གི་མཁན་རིན་པོ་ཆེ་དགེ་བཤེས་བློ་བཟང་ཤེས་རབ་ལགས་དང་དགེ་བཤེས་ཤེས་རབ་ཆོས་འཕེལ་ལགས། ཨ་རིའི་ཨེ་མོ་རི་གཙུག་ལག་སློབ་ཆེན་གྱི་སྙིང་རྗེ་ལྟེ་གནས་ཁང་གི་དངོས་སྟོན་པ་དགེ་བཤེས་བློ་བཟང་བསྟན་འཛིན་ནེ་གི་ལགས། དགེ་བཤེས་རྡོ་རྗེ་ལགས་བཅས་ཀྱིས་ཕེབས་བསུའི་སྣེ་ལེན་གནང་འདུག་ལ་སྲིད་སྐྱོང་མཆོག་གིས་ཆོས་ཚོགས་དེའི་སློབ་མ་དང་བོད་དོན་རྒྱབ་སྐྱོར་བ་ཁག་ཅིག་དང་ལྷན་དུ་མཇལ་མོལ་གནང་འདུག་དེ་ནས་རིམ་བཞིན་སྲིད་སྐྱོང་མཆོག་བྱང་ཨ་མེ་རི་ཀའི་ནང་གཞུང་དོན་ཕྱོགས་ཕེབས་གནང་རྒྱུ་ཡིན་པ་ལྟར་བྱང་ཨ་མེ་རི་ཀའི་བོད་ཀྱི་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་སྒྲུབ་ལགས་ཀྱིས་གསུངས་པར་ད་དུང་སྲིད་སྐྱོང་མཆོག་བྱང་ཨ་རིར་གཞུང་དོན་ཕྱོགས་ཕེབས་གནང་བའི་རིང་དེ་སྔ་ཕེབས་མེད་པའི་ཨ་རིའི་མངའ་སྡེ་འདྲ་མིན་གྱི་བོད་རིགས་སྤྱི་མཐུན་ཚོགས་པ་ཁག་ལ་འཚམས་གཟིགས་དང། ཨ་རིའི་རྒྱལ་ས་མངའ་ཁུལ་དུ་ཨ་རིའི་གྲོས་ཚོགས་ཀྱི་འཐུས་མི་དང་ཕྱི་སྲིད་ལས་ཁུངས་ཕོ་བྲང་དཀར་བོ་བཅས་ཀྱི་འབྲེལ་ཡོད་མི་སྣ་བཅས་དང་མཇལ་འཛོམས་གནང་རྒྱུ་དང་དེ་བཞིན་བློ་འདོན་ལྟེ་གནས་ཁང་དང་གསར་འགྱུར་བརྒྱུད་ལམ་ཁག་གཙུག་ལག་སློབ་ཆེན་བཅས་སུ་ཕེབས་རྒྱུའི་མཛད་རིམ་ཡོད་སྐོར་ངོ་སྤྲོད་གནང་བྱུང།

ཨ་མེ་རི་ཁའི་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས་ཞུ་མར་གཙོ་བྱས་པའི་གྲོས་ཚོགས་གོང་མའི་འཐུས་མི་དྲུག་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་དེ་རྒྱ་ནག་ལ་འཚམས་གཟིགས་སུ་མ་ཕེབས་པའི་གོང་དུ་ཡི་གེ་དེ་ཕུལ་བ་ཞིག་ཡིན་པའི་སྐོར་འཁོད་ཡོད་པ་རེད། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱིས་ཨ་མེ་རི་ཁའི་གྲོས་ཚོགས་གོང་མའི་འཐུས་མི་ཁག་ཅིག་དང་མཇལ་འཕྲད་གནང་སྐབས་འགྲོ་བ་མིའི་ལས་དབང་དེ་རྒྱ་ནག་དང་ཨ་མེ་རི་ཁའི་འབྲེལ་བར་ཐུག་ཡོད་པའི་སྐོར་བརྗོད་ཡོད་པ་རེད། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱིས་ཨ་མེ་རི་ཁའི་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས་ཞུ་མར་གཙོ་བྱས་པའི་གྲོས་ཚོགས་གོང་མའི་འཐུས་མི་དྲུག་དང་མཇལ་འཕྲད་གནང་སྐབས་འཛམ་གླིང་ནང་གི་འགྱུར་འགྲོས་དང་རྙོག་འཛིང་ཁག་ལ་གདོང་ལེན་བྱེད་པའི་དུས་སྐབས་འདིར་འགྲོ་བ་མིའི་ལས་དབང་དང་མ་འོངས་པའི་མདུན་ལམ་དེ་རྒྱ་ནག་དང་ཨ་མེ་རི་ཁའི་རྒྱལ་ཁབ་གཉིས་ཀྱི་འབྲེལ་བར་རག་ལས་ཡོད་པའི་སྐོར་བརྗོད་ཡོད་པ་རེད་ཡང་ཞི་ཅིན་ཕིན་གྱིས་ང་རང་གི་ངོས་ནས་འཛམ་གླིང་གི་སྲིད་འཛིན་འགའ་ཤས་ལ་ལན་མང་རང་བརྗོད་པ་ལྟར་རྒྱ་ནག་དང་ཨ་མེ་རི་ཁའི་འབྲེལ་བ་ཡར་རྒྱས་གཏོང་རྒྱུར་རྒྱུ་མཚན་སྟོང་ཕྲག་ཡོད། རྒྱ་ནག་དང་ཨ་མི་རི་ཀའི་རྒྱལ་ཁབ་གཉིས་ཀྱི་འབྲེལ་བ་དེ་འཛམ་གླིང་ནང་གི་རྒྱལ་ཁབ་གཉིས་ཀྱི་འབྲེལ་བ་གལ་ཆེ་ཤོས་དེ་ཆགས་ཡོད་ཅེས་བརྗོད་ཡོད་པ་རེད། ཨ་མི་རི་ཀའི་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས་ཞུ་མེར་ལགས་ཀྱིས། ང་ཚོ་རྒྱལ་ཁབ་གཉིས་ལ་དུས་རབས་འདི་ཇི་འདྲ་ཞིག་ཡོང་མིན་ལ་རག་ལས་ཡོད། དེ་བས་ང་ཚོའི་འབྲེལ་བ་དེ་འགན་ཁུར་ལྡན་པ་ཞིག་དང་གུས་བཀུར་ལྡན་པ་ཞིག་དགོས་ཞེས་ལན་འདེབས་ཞུས་ཡོད་པ་རེད། དེའི་གོང་ལ་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་ཡི་ཟེར་བས་ཨ་མི་རི་ཀའི་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས་ཞུ་མེར་དང་མཇལ་འཕྲད་གནང་སྐབས་རྒྱལ་ཁབ་གཉིས་ཀྱི་འབྲེལ་བའི་གནས་བབ་དེ་རྒྱུ་མཚན་ལྡན་པ་ཞིག་དགོས་པའི་སྐོར་ཡང་བརྗོད་ཡོད་པ་རེད་ལ་ཡང་སྐུ་ཞབས་ཞུ་མེར་ལགས་ཀྱིས་རྒྱ་ནག་གི་འགོ་ཁྲིད་ཚོས་རྒྱ་ནག་ནང་གི་ཨ་མི་རི་ཀའི་ཚོང་གཉེར་ལས་ཁུངས་ཁག་དང་ལས་མི་ཚོར་དྲང་སྙོམས་ལྡན་པའི་ཁོར་ཡུག་ཞིག་སྐྲུན་དགོས་པའི་སྐོར་དང། རྒྱ་ནག་གི་ཚོང་གཉེར་ལས་ཁུངས་ཁག་གིས་ཨ་མི་རི་ཀར་བཏང་བའི་དུག་རྫས Fentanyl ཞེས་པའི་དུས་ཐོག་འགན་འཁུར་ལེན་དགོས་པ་དང། ར་ཤི་ཡས་ཨི་ཁི་རན་གྱི་དམག་འཐབ་དེར་རྒྱབ་སྐྱོར་བྱེད་མི་འོས་སྐོར་ནན་བརྗོད་གནང་ཡོད་པ་རེད་ལ། རྒྱ་ནག་གིས་ཐའེ་ཝན་གྱིས་རྒྱ་ནག་གི་ཚོང་ཟོག་གི་ས་གཞིར་བཀག་རྒྱ་བཟོ་བཞིན་པར་རྟོག་ཞིབ་བྱ་རྒྱུའི་དུས་ཡུན་དེ་ལོ་རྗེས་མའི་ཐའེ་ཝན་གྱི་སྲིད་འཛིན་འདེམས་བསྐོའི་བར་དུ་ཕྱིར་འགྱངས་བྱ་རྒྱུ་ཡིན་པའི་སྐོར་གྱི་ཁྱབ་བསྒྲགས་སྤེལ་ཡོད་པ་རེད་ལ་རྒྱ་ནག་གིས་ཟླ་འདིའི་ཕྱི་ཚེས་དགུའི་ཉིན་སྤྱི་བསྒྲགས་ཤིག་སྤེལ་བའི་ནང་དུ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཕྱིར་ཚོང་ཁྲིམས་ལུགས་དང་ཚོང་དོན་ལས་ཁང་གི་ཕྱིར་ཚོང་ལ་བཀག་རྒྱ་བཟོ་བར་རྟོག་དཔྱོད་ཀྱི་གཏན་འཁེལ་ལྟར། ལོ་འདིའི་སྤྱི་ཟླ་བཞི་པའི་ཚེས་བཅུ་གཉིས་ཉིན་སྤེལ་བའི། ཉིས་སྟོང་ཉེར་གསུམ་ལོའི་སྤྱི་བསྒྲགས་ཨང་བཅུ་གཅིག་པའི་ཐག་གཅོད་བཞིན། ཐའེ་ཝན་ཕྱོགས་ནས་རྒྱ་ནག་གི་ཚོང་ཟོག་ལ་བཀག་འགོག་བྱེད་པའི་གནད་དོན་ལ་རྟོག་དཔྱོད་བྱས་པ་ཞིག་ཡིན་ལ། ཡིན་ནའང་གྱོད་དོན་དེ་ནི་རྙོག་འཛིང་ཆེ་བ་ཞིག་ཡིན་པའི་ཆ་ནས། རྒྱ་ནག་གི་འབྲེལ་ཡོད་རྟོག་དཔྱོད་ཀྱི་གཏན་འཁེལ་ལྟར། རྒྱ་ནག་ཚོང་དོན་ལས་ཁུངས་ཀྱིས་གྱོད་དོན་དེར་རྟོག་དཔྱོད་བྱ་རྒྱུའི་དུས་ཡུན་དེ་ཟླ་ངོ་གསུམ་མམ་སྤྱི་ལོ་ཉིས་སྟོང་ཉེར་བཞི་ལོའི་ཟླ་དང་པོའི་ཚེས་བཅུ་གཉིས་བར་དུ་ཕྱིར་འགྱངས་བྱ་རྒྱུའི་ཐག་བཅད་ཡོད་པ་རེད་ལ་རྒྱ་ནག་གི་ཚོང་དོན་ལས་ཁང་གི་སྤྱི་བསྒྲགས་ལྟར་ན། རྟོག་དཔྱོད་བྱ་ཡུལ་གྱི་ཚོང་ཟོག་སྣ་ཁ་ཉིས་སྟོང་བཞི་བརྒྱ་ལྔ་བཅུ་ང་ལྔ་ཡོད་ནའང། ཐོག་མར་རྟོག་དཔྱོད་བྱས་པ་བརྒྱུད་ནས་རྣམ་གྲངས་ཉིས་སྟོང་ལྔ་བརྒྱ་དང་དགུ་ལ་འཕར་ཡོད་པའི་སྐོར་བཤད་ཡོད་པ་རེད་ལ་རྒྱ་ནག་གིས་ཐའེ་ཝན་གྱིས་རྒྱ་ནག་གི་ཚོང་ཟོག་བཀག་འགོག་བྱེད་བཞིན་པར་རྟོག་དཔྱོད་བྱ་རྒྱུའི་དུས་ཡུན་ཕྱིར་འགྱངས་བྱ་རྒྱུའི་ཉིན་མཐའ་མ་དེ་ནི་ཐའེ་ཝན་གྱི་སྲིད་འཛིན་འདེམས་བསྐོ་མགོ་འཛུགས་བྱ་རྒྱུའི་ཉིན་གཅིག་གི་སྔོན་ལ་འཁེལ་ཡོད་པ་རེད་ལ། དེ་རིང་གི་ཁ་བ་ཅན་ཞེས་པའི་ལེ་ཚན་ནང་དུ། ཕག་གྲུའི་སྡེ་སྲིད་དང་པོ། ཏའི་སི་ཏུ་བྱང་ཆུབ་རྒྱལ་མཚན་གྱི་སྐུ་ཚེའི་ལོ་རྒྱུས་དང། ལྷག་པར་དུ་ཁོང་གིས་ཁོར་ཡུག་སྲུང་སྐྱོབ་ལ་བཟུང་བའི་སྲིད་ཇུས་ལ་ཕྱིར་མིག་ཅིག་བལྟས་ཏེ། ཁོར་ཡུག་ནི་རྒྱལ་ཁབ་ཅིག་གི་གནད་དོན་ཞིག་མིན་ལ། ཡང་ད་ལྟའི་གནད་དོན་ཁོ་ན་ཞིག་ཀྱང་མིན་པའི་སྐོར། བསོད་ནམས་ཚེ་རིང་གིས་ངོ་སྤྲོད་ཞུས་པ་ཞིག་ལ་བསྐྱར་དུ་གསན་རོགས་གནང། ཁོར་ཡུག་གི་གནད་དོན་ནི་དེང་སང་གི་གནད་དོན་གསར་བ་ཞིག་མ་རེད་ལ། བོད་གཅིག་པུ་གི་གནད་དོན་ཙམ་ཡང་མ་རེད། ང་ཚོས་བོད་ཀྱི་ལོ་རྒྱུས་ཀྱི་ཐོག་གི་ཕག་གྲུ་སྲིད་གཞུང་གི་སྡེ་སྲིད་དང་པོ་ཏཱ་སི་ཏུ་བྱང་ཆུབ་རྒྱལ་མཚན་གྱི་མི་ཚེ་ལ་ཕྱིར་མིག་ཅིག་བལྟས་ཚེ། འདས་པའི་ལོ་ངོ་བདུན་བརྒྱ་མ་ཟིན་ཙམ་གྱི་གོང་ལ་ཁོང་གིས་བོད་ཀྱི་ཁོར་ཡུག་སྲུང་སྐྱོབ་ཀྱི་སྐོར་ལ་མཛད་རྗེས་ཅི་འདྲ་ཞིག་བཞག་ཡོད་པ་ཤེས་ཐུབ། བོད་ཀྱི་ལོ་རྒྱུས་ཐོག་ས་སྐྱ་བའི་སྲིད་དབང་ཉམས་པའི་རྗེས་སུ་བོད་ཀྱི་སྲིད་དབང་ནི་ཕག་གྲུ་གིས་བཟུང་བ་རེད་ལ། ཕག་གྲུ་གི་སྲིད་གཞུང་ནི་གཅིག་སྟོང་སུམ་བརྒྱ་ལྔ་བཅུ་ང་བཞི་གྱི་ལོར་ལྷོ་ཁ་སྣེ་གདོང་ས་ཁུལ་དུ་བཙུགས་པ་ཞིག་རེད། སྤྱིར་ཕག་གྲུ་གི་སྲིད་དབང་གི་རིང་ལ་སྔ་རྗེས་སུ་ཕག་གྲུ་གི་སྡེ་སྲིད་བཅུ་གཉིས་བྱུང་ཡོད་ཅིང་དེ་རིང་འདིར་ངོ་སྤྲོད་བྱེད་རྒྱུ་གི་ཏཱ་སི་ཏུ་བྱང་ཆུབ་རྒྱལ་མཚན་ནི་ཕག་གྲུ་གི་སྡེ་སྲིད་བཅུ་གཉིས་ཀྱི་ནང་ནས་སྡེ་སྲིད་དང་པོ་དེ་རེད། དེ་ཡང་ཏཱ་སི་ཏུ་བྱང་ཆུབ་རྒྱལ་མཚན་ནི་བོད་ཀྱི་ལོ་རྒྱུས་ཐོག་ཕག་གྲུ་གི་སྲིད་དབང་ཐོག་མར་འཛིན་མཁན་གྱི་སྡེ་སྲིད་དེ་ཡིན་པར་བརྟེན་བོད་ཕྱི་ནང་གང་དུའང་སློབ་མ་ཚོས་ལོ་རྒྱུས་ཀྱི་སློབ་ཚན་གྱི་སྐབས་སུ་ཁོང་གི་སྐོར་ངེས་བར་དུ་སློབ་སྦྱོང་བྱེད་དགོས་པ་མ་ཟད། ཐ་ན་བོད་ལྗོངས་མི་དམངས་ཀུན་ཁྱབ་རླུང་འཕྲིན་ལས་ཁུངས་ཀྱིས་ཀྱང་ཆེད་དུ་བོད་ལྗོངས་སློབ་གྲྭ་ཆེན་མོ་གི་དགེ་རྒན་ཆེན་མོ་གདན་འདྲེན་བྱས་ནས་ལོ་རྒྱུས་ཀྱི་ཐོག་གི་མི་སྣ་གྲགས་ཅན་ཏཱ་སི་ཏུ་བྱང་ཆུབ་རྒྱལ་མཚན་ཞེས་པ་འདིའི་སྐོར་གྱི་ལོ་རྒྱུས་སློབ་ཁྲིད་བྱེད་བཞིན་ཡོད། ཡིན་ནའང་རྒྱ་ནག་གི་སྲིད་བྱུས་ཀྱི་འོག་ནས་ཕག་གྲུ་གི་སྡེ་སྲིད་དང་པོ་ཏཱ་སི་ཏུ་བྱང་ཆུབ་རྒྱལ་མཚན་གྱི་ལོ་རྒྱུས་བཤད་སྐབས་དེ་ལ་འཁྱོག་བཤད་ཁ་ཤས་བྱེད་དགོས་ཀྱི་ཡོད་པ་ནི་དཔེར་ན། ཏཱ་སི་ཏུ་བྱང་ཆུབ་རྒྱལ་མཚན་གྱིས་ལྷ་ཆོས་དགེ་བ་བཅུ་དང་མཐུན་པའི། ཁྲིམས་ཡིག་ཞལ་ལྕེ་བཅོ་ལྔ་ཞེས་པ་ཞིག་གཏན་འབེབས་མཛད་པ་དེ་ནི་དབང་བསྒྱུར་གྲལ་རིམ་གྱི་ཁེ་དབང་སྲུང་སྐྱོབ་བྱེད་པའི་ཆེད་དུ་རེད་ཟེར་བ་ལྟ་བུ་ཡིན། འདི་ནི་བོད་ཀྱི་ལོ་རྒྱུས་ལ་ཞིབ་འཇུག་བྱེད་སྐབས་དེར་མར་ཁེ་སི་རྩོད་སྒྲུབ་དངོས་གཙོ་སྨྲ་བ་གྱི་སྤྱི་ཚོགས་ཀྱི་གཞུང་ལུགས་དང་ལྟ་བ་ཁོ་ན་གྱི་ཐོག་ནས་འགྲེལ་བཤད་རྒྱག་དགོས་ཀྱི་ཡོད་པ་དེ་ལ་བརྟེན་ནས་བྱུང་བའི་རིག་པའི་གཞུང་ལུགས་ཀྱི་ཤུགས་རྐྱེན་ཞིག་རེད། ཡང་འཁྱོག་བཤད་བྱེད་པའི་དཔེ་མཚོན་གཞན་ཞིག་ནི། ཕག་གྲུ་གྱི་སྲིད་དབང་གསར་དུ་བཙུགས་རྗེས། ཕག་གྲུ་གི་སྡེ་སྲིད་རིམ་བྱོན་གྱིས་རྒྱ་ནག་མིང་རྒྱལ་རབས་ཀྱི་སྲིད་གཞུང་གི་བཀའ་གི་འོག་ཏུ་ཇི་ལྟར་འཛུལ་བའི་སྐོར་བཤད་བཞིན་ཡོད་པ་དེ་ཡིན། འདི་ནི་ཚང་མས་ཤེས་གསལ་ལྟར་ཆབ་སྲིད་ཀྱི་དགོས་མཁོ་གི་དབང་གིས་བོད་ཀྱི་ལོ་རྒྱུས་ལ་འཁྱོག་བཤད་བྱེད་པའི་དཔེ་མཚོན་གསལ་པོ་ཞིག་རེད། ཡིན་ནའང་ང་ཚོ་མི་ཕལ་བ་མང་ཆེ་བར་མཚོན་ན་ང་ཚོས་ཐོག་མར་ཤེས་དགོས་པ་ནི་ཏཱ་སི་ཏུ་བྱང་ཆུབ་རྒྱལ་མཚན་ཟེར་བ་ནི་མི་ཅི་འདྲ་ཞིག་ཡིན་པའི་མི་ཚེ་གི་ལོ་རྒྱུས་དེ་རེད་མ་གཏོགས་ཆབ་སྲིད་ཀྱི་རྩོད་པ་དེ་མ་རེད། དེས་ན་ཏཱ་སི་ཏུ་བྱང་ཆུབ་རྒྱལ་མཚན་ཞེས་པའི་མིང་འདི་ལས་ཏཱ་སི་ཏུ་ཟེར་བ་དེ་ནི་སོག་པོ་ཡོན་རྒྱལ་རབས་ཀྱིས་བྱང་ཆུབ་རྒྱལ་མཚན་ལ་གནང་བའི་ཆོ་ལོ་ཞིག་ཡིན་ཞེས་ཟེར་བཞིན་ཡོད་ལ། དེ་ཡང་བོད་ཀྱི་ལོ་རྒྱུས་ཐོག་ཏུ་ཏཱ་སི་ཏུ་བྱང་ཆུབ་རྒྱལ་མཚན་ཙམ་མིན་པར་སི་ཏུ་ཞེས་པའི་མིང་འཛིན་མཁན་གཞན་ཡང་ཡོད་པ་ནི་དཔེར་ན་སུམ་རྟགས་ཀྱི་འགྲེལ་བའི་ཁྲོད་དུ་སི་ཏུ་གི་འགྲེལ་ཆེན་དང་སི་ཏུ་གི་ཞལ་ལུང་ཞེས་ཡོད་པ་དེ་དག་གི་རྩོམ་པ་པོའི་མིང་ལ་སི་ཏུ་པཎ་ཆེན་ཞེས་འབོད་པ་དེ་ལས་ཤེས་ཐུབ། ཏཱ་སི་ཏུ་བྱང་ཆུབ་རྒྱལ་མཚན་གྱི་ལོ་རྒྱུས་གླེང་སྐབས། སྤྱིར་བཏང་མི་མང་ཆེ་བས་ཁོང་གི་སྐོར་གྱི་གླེང་གཞི་གསུམ་ནི། ཏཱ་སི་ཏུ་བྱང་ཆུབ་རྒྱལ་མཚན་གྱི་རིགས་རྒྱུད་རླངས་ཞེས་པ་དེའི་སྐོར་དང། དེ་ནས་ཕག་གྲུ་ཞེས་པའི་ཐ་སྙད་འདིའི་ལོ་རྒྱུས་ཀྱི་སྐོར། དེ་ནས་ཁོང་ལ་ཏཱ་སི་ཏུ་ཞེས་པའི་གོ་གནས་དེ་ཇི་ལྟར་ཐོབ་པའི་ལོ་རྒྱུས་བཅས་གླེང་གཞི་འདི་གསུམ་གྱི་ཐོག་ནས་ཕག་གྲུ་སྲིད་གཞུང་གི་སྡེ་སྲིད་དང་པོ་ཏཱ་སི་ཏུ་བྱང་ཆུབ་རྒྱལ་མཚན་གྱི་ལོ་རྒྱུས་མཚོན་ཐུབ་པར་བྱེད་བཞིན་ཡོད། ཡིན་ནའང་ད་སི་ཏུ་བྱང་ཆུབ་རྒྱལ་མཚན་གྱི་མཛད་རྗེས་ནི་ཆབ་སྲིད་དང་ཆོས་ལུགས་ཁོ་ན་ཙམ་མ་རེད། དེ་མིན་པའི་དཔེ་མཚོན་ཞིག་དྲངས་ན་ཁོང་གིས་སྐབས་དེར་ཤིང་འཛུགས་ནགས་སྐྲུན་གྱི་ལས་གཞི་ཇི་ལྟར་སྤེལ་བའི་སྐོར་རེད། དེ་ཡང་རླངས་ཀྱི་པོ་ཏི་བསེ་རུ་རྒྱས་པ་ཟེར་བའི་དཔེ་ཆ་དེའི་ནང་དུ་ཏཱ་སི་ཏུ་རང་ཉིད་ཀྱི་བཀའ་ཆེམས་འདི་ལྟར་བཀོད་ཡོད་དེ། རང་རེའི་ས་ཆ་དབང་རིགས་ཐམས་ཅད་དུ། སྐྱེ་ཤིང་ལྕང་མ་སྐྱེ་ངེས་འབུམ་ཕྲག་གཉིས་རེ་ལོ་རེ་བཞིན་དམ་བཅའ་བྱས་ནས་འཛུགས་དགོས་ཤིང། ལྕང་ཁྲིམས་པ་བསྐོས་ནས་རྩིས་ལེན་པ་དང་བྱི་དོར་བྱེད་དགོས། ཡུལ་དང་ལུང་བ་ཐམས་ཅད་སྐྱེ་ཤིང་ངན་དུ་སོང་འདུག་པས

དེ་འདྲའི་སྤྱི་ཚོགས་ཀྱི་གནས་བབ་ཞིག་ཇི་ལྟར་བསྐྲུན་ཐུབ་པ་རེད་དམ། དེ་ནི་མི་མང་བོ་ཞིག་གི་ཤེས་འདོད་ཆེ་བའི་དྲི་བ་ཞིག་ཡིན་སྲིད། ཏཱ་སི་ཏུ་བྱང་ཆུབ་རྒྱལ་མཚན་གྱིས་དབང་ཆ་འཕྲོག་རྩོད་ཀྱི་རིམ་པ་མང་བོ་ཞིག་བརྒྱུད་པའི་མཐའ་མར། ཁོང་གིས་ས་སྐྱ་བ་གི་ལག་ནས་བོད་ཀྱི་སྲིད་དབང་འཕྲོག་སྟེ་ཕག་གྲུ་སྲིད་གཞུང་གི་སྡེ་སྲིད་དང་པོར་གྱུར་བ་རེད་ལ། ཁོང་གིས་སྡེ་སྲིད་སྐྱོང་བའི་རིང་ལ། རི་རྒྱ་ལུང་རྒྱ་བསྡམས་པ། ཆུ་ཆེན་ལ་ཟམ་པ་དང་ཀོ་གྲུ་གསར་འཛུགས། ལམ་འཕྲང་དབེན་པ་ཇི་ཡོད་ལ་འཇིགས་སྐྱོབ། ཞིང་འབྲོག་མི་མང་ལ་དཔྱ་ཁྲལ་ཆག་ཡང། དབུས་གཙང་དང་མངའ་རིས་ཀྱི་ཕྱོགས་ཀྱི་ས་ཚིགས་རྣམས་ལ་རྫོང་ཆེན་བཅུ་གསུམ་བརྩིགས་ཏེ་རྒྱལ་ཁབ་ཀྱི་དཔལ་འབྱོར་འཛུགས་སྐྲུན་དང་མི་མང་གི་སྐྱིད་སྡུག་བཅས་ལ་ལྟ་རྟོག་ཡག་པོ་བྱས་པའི་ཞོར་ལ། ཁོང་གིས་དྭགས་པོ་བཀའ་བརྒྱུད་པར་མདོ་ཕྱོགས་ཀྱི་བཤད་གྲྭ་གསར་གཏོད་མཛད་རོགས་ཞུས་པ་མ་ཟད། བོད་ཀྱི་ཡུལ་ཁམས་གང་ས་གང་དུ་སྐུ་གསུང་ཐུགས་རྟེན་གསར་བཞེངས་དང་མཐུན་སྦྱོར་གནང་སྟེ་ཆོས་ཕྱོགས་ཀྱི་མཛད་པ་འཕྲིན་ལས་རྒྱ་ཆེན་པོ་བསྒྲུབས་པ་དང། དེ་དང་བསྟུན་ནས་ལྷ་ཆོས་དགེ་བ་བཅུ་གཞིར་བཟུང་ནས་ཁྲིམས་ཡིག་ཞལ་ལྕེ་བཅོ་ལྔ་ཟེར་བ་ཞིག་གཏན་འབེབས་བྱས་པ་རེད། འདི་ལྟར་དཔལ་འབྱོར་འཛུགས་སྐྲུན་དང་སྤྱི་ཚོགས་ཀྱི་བདེ་དོན། ཆོས་ཕྱོགས་ཀྱི་མཛད་འཕྲིན། ཁྲིམས་ལུགས་གཏན་འབེབས་བཅས་སྲིད་གཞུང་ཞིག་གི་རྨང་གཞི་གི་འཛུགས་སྐྲུན་ཡག་པོ་ཞིག་བཙུགས་པ་ལ་བརྟེན་ནས། ཁོང་གི་དུས་སུ་བོད་ཁམས་ཡོངས་སུ་སྔར་ལས་བདེ་སྐྱིད་དང་ཞི་བདེ། དར་རྒྱས་བཅས་བྱུང་ཡོད། ལོ་རྒྱུས་སྨྲ་བ་རྒྱལ་མོ་འབྲུག་པ་ལགས་ཀྱིས་ཁོང་གི་ཆོས་སྲིད་གཉིས་ཀྱི་མཛད་རྗེས་ཀྱི་སྐོར་ལ་བོད་ཀྱི་ལོ་རྒྱུས་གླེང་བའི་གཏམ་ཞེས་པའི་ནང་དུ་དོན་ཚན་བཞི་གི་སྒོ་ནས་ཕྱོགས་བསྡོམས་བྱས་ཡོད་པ་ནི་འདི་ལྟར། དང་པོ། དཔུང་སྟོབས་ཤུགས་སྣོན་བརྒྱབ་སྟེ་ཕག་གྲུ་གི་སྲིད་དབང་སྲ་བརྟན་དུ་བཏང། གཉིས་པ། མང་ཚོགས་ཀྱི་ཁྲལ་རིགས་ཆག་ཡང་བཏང་སྟེ་དཔལ་འབྱོར་འཕེལ་རྒྱས་བཏང། གསུམ་པ། གཞིས་རྫོང་དགོན་སྡེ་བརྒྱབ་སྟེ་འཛུགས་སྐྲུན་རྒྱ་ཆེར་སྤེལ། བཞི་པ། ལྷ་ཆོས་མི་ཆོས་སྤེལ་ཏེ་ཡུལ་ཁྲིམས་གཏན་འབེབས་མཛད་ཅེས་དོན་ཚན་རེ་རེ་བཞིན་འགྲེལ་བཤད་ཞིབ་ཕྲ་བརྒྱབ་ཡོད་པ་མ་ཟད། ཕག་གྲུ་གི་སྡེ་སྲིད་དང་པོ་ཏཱ་སི་ཏུ་བྱང་ཆུབ་རྒྱལ་མཚན་ནི་མཁྱེན་རྒྱ་ཡངས་ཤིང་དཔའ་མཛངས་ལྡན་པ་དང་ཐབས་མཁས་ཐུགས་རྗེ་གི་བདག་ཉིད་ཆེན་པོ་བོད་ཀྱི་ལོ་རྒྱུས་མི་སྣ་རླབས་པོ་ཆེ་ཞིག་ཡིན་ཞེས་རྗེས་སུ་ཡི་རང་གི་གཟེངས་བསྟོད་ཀྱང་བྱས་ཡོད། དེས་ན་ལོ་རྒྱུས་མི་སྣ་འདིའི་རྣམ་ཐར་ནི་ཅི་འདྲ་ཞིག་ཡིན་ནམ་ཟེར་ན། ཏཱ་སི་ཏུ་བྱང་ཆུབ་རྒྱལ་མཚན་ནི་སྤྱི་ལོ་ཆིག་སྟོང་སུམ་བརྒྱ་གཉིས་གི་ལོར་སྐུ་འཁྲུངས། དགུང་ལོ་དགུ་བར་མཁན་ཆེན་ཚུལ་དར་བའི་དྲུང་ནས་རབ་ཏུ་བྱུང། དགུང་ལོ་བཅུ་བཞི་བར་ས་སྐྱ་ལ་བྱོན་ནས་སློབ་གཉེར་མཛད། དགུང་ལོ་ཉེར་གཅིག་པ་སྤྱི་ལོ་ཆིག་སྟོང་སུམ་བརྒྱ་ཉི་ཤུ་རྩ་གཉིས་ལོ་གི་ཟླ་བ་དགུ་བའི་ཚེས་བཅུ་བཞི་གི་ཉིན་སྣེ་གདོང་རྩིས་བླངས་ནས་ཕག་གྲུ་གི་ཁྲི་དཔོན་མཛད། དགུང་ལོ་ང་གསུམ་པ་ཆིག་སྟོང་སུམ་བརྒྱ་ལྔ་བཅུ་ང་བཞི་གི་ལོར་བོད་ཡོངས་ལ་དབང་བསྒྱུར་དངོས་སུ་བྱེད་ཐུབ་པར་གྱུར། ཆིག་སྟོང་སུམ་བརྒྱ་བདུན་ཅུ་དོན་གཅིག་གི་ལོར་དགུང་ལོ་བདུན་ཅུ་ཐམ་པ་གི་ཐོག་ནས་དགོངས་པ་རྫོགས་པ་ཞིག་རེད། དེ་རིང་གི་ལེ་ཚན་གཏོང་མཚམས་འདི་ནས་འཇོག་རྒྱུ་ཡིན། གཟའ་འཁོར་རྗེས་མའི་ད་ལྟའི་དུས་ཚོད་འདིར་རྣམ་པ་ཚོས་མུ་མཐུད་ནས་སླར་ཡང་ལེ་ཚན་འདིར་ཉན་རོགས་ཞུ། ལེ་ཚན་འདི་གོ་སྒྲིག་དང་རྒྱང་བསྒྲགས་བྱེད་མཁན་བསོད་ནམས་ཚེ་རིང་ཡིན།